རྣམ་པ་ཚོར་ངོ་སྤྲོད་དང་རྒྱང་སྒྲོག་བྱེད་ཀྱི་ཡིན་ལ། གསན་མཁན་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ང་ཚོའི་གཟའ་སྐར་འདིའི་ནང་གནམ་གཤིས་འགྱུར་ལྡོག་གིས་མཚོན་པའི་དཀའ་ངལ་ཁག་ཟློག་ཐབས་སུ་གནས་ཁྱད་པར་ཅན་རྡོ་རྗེ་གདན་གྱི་ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་མཛད་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་འདིའི་གཏམ་བརྗོད་གནས་ཚུལ་ནང། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་བཅའ་སྡོད་སློབ་གྲྭར་སྐྱེལ་བ་མཚམས་འཇོག་བྱ་དགོས་ཞེས་ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འགྲེལ་བརྗོད་གནང་གི་འདུག།
མཐར་ལྕགས་མོ་འཚོས་གཙོ་སྐྱོང་གནང་བའི་རང་དབང་གི་གླེང་སྟེགས་བྱ་བའི་ཆེད་དོན་ལེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ལ་གསན་རོགས། གསན་མཁན་རྣམ་པ་ཚོ་ཐོག་མར་གསར་འགྱུར་བཤད་ཀྱིས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ང་ཚོའི་གཟའ་སྐར་འདིའི་ནང་གནམ་གཤིས་འགྱུར་ལྡོག་གིས་མཚོན་པའི་དཀའ་ངལ་ཁག་ཟློག་ཐབས་སུ་གནས་ཁྱད་པར་ཅན་རྡོ་རྗེ་གདན་ནས་ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་མཛད་ཡོད་པའི་སྐོར་དེ་རིང་མགོན་པོ་གང་ཉིད་ལ་བྱང་ཆུབ་མཆོད་རྟེན་ལ་གནས་གཟིགས་ཕེབས་སྐབས་བཀའ་ཕེབས་ཡོད་གི།

སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གཟིགས་མོར་གནས་གཟིགས་ཕེབས་སྐབས་སྐབས་དེར་དད་ལྡན་པ་ཁྱོན་ཆེན་པོ་ཕེབས་ལམ་དང་དེ་བཞིན་མཆོད་རྟེན་གཡས་གཡོན་དུ་གོང་ས་མཆོག་ཞལ་མཇལ་གྱི་སྐལ་བཟང་གོ་སྐབས་ཐོབ་པའི་ཆེད་དུ་ཕེབས་ཡོད་པ་རེད་ལ། རྒྱ་ནག་གིས་བོད་ལ Xizang ཞེས་མིང་བསྒྱུར་གྱི་སྲིད་བྱུས་ལག་བསྟར་བྱས་པ་དེས་རྒྱ་གར་ལ་བདེ་འཇགས་ཀྱི་ཤུགས་རྐྱེན་ཚབས་ཆེན་ཐེབས་རྒྱུ་ཡིན་པ་རྒྱ་གར་གྱི་གནད་དོན་དབྱེ་ཞིབ་པ་ཚོས་འགྲེལ་བརྗོད་གནང་ཡོད་གི། རྒྱ་གར་གྱི་གཞུང་འབྲེལ་མི་སྣ་དང་གནད་དོན་དབྱེ་ཞིབ་པ་དེ་བཞིན་སྤྱི་དམངས་སོགས་ཀྱི་ཁྲོད་རྒྱ་གར་གྱི་ས་མཚམས་ནི་བོད་ཡིན་པ་ལས་རྒྱ་ནག་མིན་པའི་སྐོར་བགྲོ་གླེང་རིམ་པ་བྱུང་དང་འབྱུང་མུས་སུ་ཡིན་པའི་དུས་སྐབས་འདིར་རྒྱ་ནག་གཞུང་གིས་བོད་དང་འབྲེལ་བའི་གཞུང་འབྲེལ་ཡིག་ཆ་དང་གསར་འགོད་གསལ་བསྒྲགས་ཆབ་སྲིད་དྲིལ་བསྒྲགས་སོགས་ཀྱི་ནང་བོད་ལ Tibet ཞེས་པའི་དབྱིན་ཡིག་ཐ་སྙད་དེའི་ཚབ་ཏུ་རྒྱ་ཡིག་གི་ཐ་སྙད Xizang ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད།

ད་བར་ལོ་རྒྱུས་དང་གང་གི་ཆ་ནས་ཤུགས་རྐྱེན་ཆེན་པོ་ཐེབས་ཡོད་ལ། འོན་ཀྱང་ད་སྐབས་དེ་ལས་ཉེན་ཁ་ཆེ་བ་གྱུར་ཡོད་ལ་ལྷག་པར་དུ་མིང་བསྒྱུར་བ་དེས་བོད་དང་རྒྱ་གར་གཉིས་བར་རིག་གཞུང་གི་ཐོག་ནས་འབྲེལ་བ་གཏིང་ཟབ་ཡོད་པ་དེ་ལའང་ཤུགས་རྐྱེན་ཐེབས་སྲིད་པ་རེད་ཅེས་བཤད་ཡོད་གི། དུས་རབས་ཉི་ཤུའི་ལོ་རབས་བཞི་བཅུ་ཡི་ནང་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་བཟུང་སྲིད་བྱུས་དང་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས་བོད་ཀྱི་ལོ་རྒྱུས་དང་རིག་གཞུང་སོགས་ལ་འཁྱོག་བཤད་བྱས་ཡོད་པ་རེད་དཔེར་ན་རིག་གནས་གསར་བརྗེའི་སྐབས་སུ་བོད་ཀྱི་ས་ཆ་དང་གཞུང་ལམ་གྲོང་གསེབ་ལས་ཁུངས་ཐ་ན་མིའི་མིང་སོགས་ལའང་བསྒྱུར་བ་བཏང་སྟེ་རྒྱ་ནག་གི་ཁྱད་ཆོས་ལྡན་པའི་མིང་བཏགས་ཡོད་པ་རེད། ཡང་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ Kalpit Mankikar ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ།

བོད་ནང་བོད་ཕྲུག་ས་ཡ་བརྒལ་བ་རྒྱ་ནག་གཞུང་གིས་གཉེར་བ་གི་བཅའ་སྡོད་སློབ་གྲྭ་ཁག་ཏུ་བཙན་གྱིས་བཅུག་སྟེ། བོད་མིའི་ཆོས་ལུགས་གོམས་གཤིས་དང་སྐད་ཡིག་སོགས་མི་རིགས་ཀྱི་ངོ་བོ་རྩ་མེད་དུ་བཟོ་བཞིན་པར་བརྟེན། རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭ་གི་ལམ་ལུགས་དེ་འཕྲལ་དུ་མཚམས་འཇོག་བྱ་དགོས་པ་དང། བཅའ་སྡོད་སློབ་གྲྭའི་སྲིད་ཇུས་དང་འབྲེལ་ཡོད་ཀྱི་རྒྱ་ནག་དཔོན་རིགས་ཚོར་ཕྱི་རྒྱལ་དུ་ཡོང་བ་གི་ཐོངས་མཆན་བཀག་འགོག་བྱེད་དགོས་པ་སོགས་གསལ་འཁོད་ཀྱི་གྲོས་ཆོད་ཟིག་ཡུ་རོབ་གྲོས་ཚོགས་སུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་བཅུ་བཞི་གི་ཉིན་མོར་བཞག་པ་དེས། རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཟིག་ཐེབས་ངེས་རེད་ཅེས། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅོ་ལྔ་གི་ཉི་མ་འགྲེལ་བརྗོད་གནང་གི་འདུག། ཨ་ནི་གྲོས་ཆོད་ཀྱི་མཐའ་མ་དེ་ནང་ལོགས་ལ་དེ་གསལ་བསྡད་ཡོད་རེད་དེ་ཡིག་གྲོས་ཆོད་ཀྱི་ཡིག་ཆ་དེ་རྒྱ་ནག་གཞུང་ལ་ཕུལ་དགོས་ཡ་མཉམ་འབྲེལ་རྒྱལ་ཚོགས་ལ་ཕུལ་དགོས་ཡ་ཨ་ནི་ཡུ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་སོ་སོ་སུ་ལ་མ་ཕུལ་དགོས་ཡ་གི་གནས་སྟངས་དེ་ཡོད་དུས་ཙམ་པ་ལ་རྒྱ་ནག་གཞུང་ལ་ཡ་ཏན་ཏན་ཤུགས་རྐྱེན་ཅིག་ཐེབས་ཀྱི་རེད་བསམ་གི་ཡོད་ག་ཟེར་ད་བོད་རང་ནང་ལོགས་ལ་ང་ཚོས་བྱས་ཐུབ་ཡ་ཟེར་མཁན་མི་འདུག་པ་རྒྱ་ནག་གཞུང་གི་བཙན་གནོན་ཤུགས་ཆེན་པོ་ཞིག་བྱས་ཐེབས་ཀྱི་ཡོད་དུས་ཙམ་པ་ལ་ད་བོད་ནང་ལོགས་ལ་སྲིད་བྱུས་དེ་འདྲ་ཅིག་གི་འོག་ནས་འདོད་ནའི་འདྲ་མ་འདོད་ནའི་འདྲ་མ་བཏང་རང་བཏང་ཐུག་ཡ་གི་གནས་སྟངས་ཅིག་གྱུར་བསྡད་ཀྱི་ཡོད་རེད། གཞན་ཡང་སྲིད་སྐྱོང་མཆོག་ནས་སློབ་གྲྭའི་སྐད་ཡིག་དེ་གནས་སྟངས་གཅིག་དང་དེ་ལས་ཛ་དྲག་པོ་གཅིག་ནི་མཐོ་སློབ་སློབ་འཇུག་གི་ཡིག་ཚད་ཆ་ཚང་བོད་ཡིག་གི་ནང་མེད་པར་རྒྱ་ཡིག་ནང་བཟོ་བཞིན་པ་དེས་མ་འོངས་པར་བོད་ཕྲུག་ཚོས་བོད་ཡིག་སྦྱང་བ་ཡིན་ནའང། མཐོ་སློབ་ཏུ་ཞུགས་པར་དཀའ་ངལ་མང་བོ་ཟིག་འཕྲད་ངེས་ཡིན་པ་རང་བཞིན་གྱིས་གསལ་བོ་ཆགས་ཡོད་པས་ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དགོངས་དོན་དེ་ཡུ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་ལས་གཞི་ཁག་ལག་བསྟར་ཚད་ལྡན་བཟོ་ཐུབ་ན། གནོན་ཤུགས་དེའི་འོག་ནས་རྒྱ་ནག་གཞུང་གིས་བསམ་བློ་མི་བཏང་རང་བཏང་ཆགས་ཀྱི་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་རིང་ཡུ་རོབ་མཐུན་ཚོགས་ཀྱི་གྲོས་ཚོགས་ཀྱི་ངོས་ནས་གྲོས་ཆོད་དེ་བཞག་པ་དང། དེའི་གི་དགོངས་དོན་ཨ་ནི་ཡུ་རོབ་ཀྱི་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་དང་ལས་གཞི་ཚོ་ལ་ལག་བསྟར་ཅིག་ཡང་མིན་ན་ཚད་དང་ལྡན་པ་ཅིག་བཟོ་ཐུབ་པ་ཡིན་ན་ནི་ཏན་ཏན་རྒྱ་ནག་གཞུང་ལ་ཡང་ཤུགས་རྐྱེན་ཐེབས་ཡག་དང་རྒྱ་ནག་གཞུང་ངོས་ནས་ད་ད་ལྟ་ཡོ་རོབ་མཐུན་ཚོགས་གཅིག་པུ་མ་ཡིན་པའི་ཀྱི་རྒྱལ་ཁབ་གཞན་པ་མང་པོ་གིས་བསམ་ཚུལ་བཏོན་ཡོད་རེད་དེའི་སྒང་ལ་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་གིས་བཏོན་ཡོད་པས་སོང་ཙང་དེའི་ཀྱི་གནོན་ཤུགས་ཀྱི་འོག་ནས་རྒྱ་ནག་གིས་བསམ་བློ་མ་བཏང་རང་བཏང་ཅིག་ཆགས་དགོས་ཡག་ཅིག། ཏན་ཏན་ཆགས་ཀྱི་རེད་བསམ་གྱི་འདུག་ཡིན་པ་ཡིན་ནའི། སྲིད་ཇུས་རང་ལ་འགྱུར་བ་ཐེབས་ཐུབ་ཡག་གི་ནུས་པ་ཡོད་དམ་མེད་ཟེར་མཁན་དེ་ད་རྒྱ་ནག་འགོ་ཁྲིད་ཚོ་གི་བསམ་སྟངས་ལ་རག་ལས་ཀྱི་རེད་པ།
ཡང་ཁོང་གིས་གྲོས་ཆོད་བཞག་ཐུབ་པ་ནི་འདས་པའི་ལོ་གཅིག་ལྷག་གི་རིང་དོན་གཅོད་ལས་ཁུངས་སོགས་ཀྱིས་དཀའ་ལས་བརྒྱབ་པ་གི་གྲུབ་འབྲས་ལ་བརྟེན་ནས་བྱུང་བ་ཟིག་དང། ད་ལྟའི་གྲོས་ཆོད་འདི་ནི་ངོ་བོ་གཅིག་དང་དེ་རྗེས་ལ་ཨ་མི་རི་ཁ་གི་གྲོས་ཚོགས་སུ་བོད་ཀྱི་ལོ་རྒྱུས་དང་གནས་བབ་སོགས་ལ་གྲོས་ཆོད་འཇོག་ཐུབ་ཐབས་དང། གོང་ས་མཆོག་གི་ཡང་སྲིད་དང་འབྲེལ་བ་གི་ཐད་ད་ལྟའི་འདིར་ཚིག་སྙིང་བསྡུས་ཟིག་མ་གཏོགས་མེད་སྟབས། དེ་ཚོ་ཁ་གསལ་ཆགས་པ་གི་གྲོས་ཆོད་འཇོག་ཐུབ་པར་ང་ཚོས་མུ་མཐུད་ནས་འབད་བརྩོན་བྱེད་རྩིས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་ད་ལྟ་གྲོས་ཆོད་དེ་ངོ་གཅིག་རེད། དེའི་རྗེས་ལ་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་དང་གནས་བབ་དེ་ཚོའི་སྒང་ལ་གྲོས་ཆོད་དེ་འདྲ་བཞག་ཐུབ་པ་དང། བྱས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡང་སྲིད་དང་འབྲེལ་བའི་གི་ཐོག་ནས་ཡིན་པ་ཡིན་ནའི་ད་ལྟ་འདི་ལ་ཚིག་དེ་སྙིང་བསྡུས་ཅིག་མ་གཏོགས་ཡོད་མ་རེད། དེ་ཚོ་ཏོག་ཙམ་ཁ་གསལ་རུ་བཞག་ཐུབ་ཡས་ལ། ཆ་ཆགས་བྱས་ནས་གྲོས་ཆོད་བཞག་ཐུབ་ཡས་ལ་ང་ཚོས་མུ་མཐུད་ནས་འབད་བརྩོན་ཞུ་དགོས་ཀྱི་ཡོད་རེད་དེ་ཞུ་གི་ཡིན་ཞེས་ཞུ་ཡ་ཡིན།
ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་ཐུབ་པ་དེ་ནི་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ནས་སྟངས་འཛིན་ཟླ་སྒྲིག། སྦེལ་ཇམ་དོན་གཅོད་ཀྱིས་གཙོ་འགན་བཞེས་ཏེ་འདས་པའི་ལོ་གཅིག་ལྷག་གི་རིང་དཀའ་ལས་བརྒྱབ་ནས་ཡུ་རོབ་མཐུན་ཚོགས་ཀྱི་བོད་ཀྱི་གྲོགས་པོ་ཚོ་དང་མཉམ་རུབ་ཀྱིས་བྱུང་བ་ཟིག་རེད། གྲོས་ཆོད་དགོངས་དོན་ཡུ་རོབ་མཐུན་ཚོགས་ཀྱི་མངའ་ཁོངས་རྒྱལ་ཁབ་ཉི་ཤུ་རྩ་བདུན་ནས་ངེས་པར་དུ་ལག་བསྟར་གནང་དགོས་སུ་གྱུར་ཡོད་པར་བརྟེན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་གྲོས་ཆོད་དེར་སྔ་ཕྱིར་དཀའ་ལས་བརྒྱབ་མཁན་ཚང་མར་ཐུགས་རྗེ་ཆེ་ཡང་ཞུས་གནང་ཡོད་པ་མ་ཟད། རྒྱ་ནག་དམར་གཞུང་གི་ལས་བྱེད་པ་སྤྱི་དང་ཁྱད་པར་བོད་རིགས་ལས་བྱེད་པ་སོགས་ཀྱིས་དམར་ཤོག་ལ་ཡིད་ཆེས་བློ་གཏད་ཀྱི་རྣམ་འགྱུར་བསྟན་ཆེད་དུ་མཚམས་རེར་བཀའ་བཏང་བ་ལས་ལྷག་ཟིག་བྱས་བསྡད་པ་ཚོས་གཟབ་གཟབ་མ་བྱས་ན། སོ་སོའི་ཕྲུ་གུ་རྣམས་ཕྱི་རྒྱལ་དུ་སློབ་འཇུག་སོགས་ཀྱི་སྐབས་སུ་གྲོས་ཆོད་དགོངས་དོན་ལག་བསྟར་བྱས། ཉེས་ཆད་བཏང་ན་སོ་སོ་ལ་གྱོང་གུན་ཕོག་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག་བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
ད་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་རང་དབང་རླུང་འཕྲིན་ཁང་ཡིན་ནི་ང་སྟག་ལྷ་རྒྱལ་ཡིན་ནི་ད་ཤུལ་ནས་མུ་མཐུད་ནས་གསན་རྒྱུ་བྱེད་ཀྱིས། བོད་ཀྱི་གཞིས་ཀ་རྩེ་དང་ཉིང་ཁྲི་ཁུལ་དུ་གངས་ཆེན་བབས་པ་དང་འཁྱགས་པ་ཆགས་པ་མཐོང་ལམ་མི་གསལ་བ་སོགས་ཀྱི་རྐྱེན་པས་རྒྱལ་ཡོངས་དང་ཞིང་ཆེན་གྱི་ལམ་ཆེན་ཁག་ཟིག་སྒོ་བརྒྱབ་བཏང་ཟིག། དེའང་པེ་ཅིན་ནས་རོའེ་ཏི་ས་ལས་ཁང་གིས་ཁ་སང་སྤེལ་བའི་གནས་ཚུལ་ནང། རྒྱ་ནག་གི་ལྷོ་ནུབ་ཁུལ་དུ་གྲང་ངར་ཆེ་བར་བརྟེན་སྲིད་འཛིན་ཞི་ཅིན་ཕིང་གིས་ཛ་དྲག་མྱུར་སྐྱོབ་ཀྱི་ལས་འགུལ་སྤེལ་དགོས་པ་རེས་གཟའ་པ་སངས་ཉིན་བཤད་ཡོད་པ་དང་རྒྱ་ནག་གི་ས་ཁུལ་ཕལ་ཆེ་བའི་ནང་གནམ་གཤིས་ཧ་ཅང་གྲང་མོ་ཆགས་ཡོད་པ་དང་དེའི་ཐོག་གངས་ཆེན་བབས་པའི་རྐྱེན་གྱིས་ས་ཁུལ་མང་བོའི་ནང་རླངས་འཁོར་གྱི་ལམ་ཡང་འགག་ཡོད་པ་རེད། གནམ་གཤིས་སྔོན་བརྡས་བཤད་པ་ལྟར་ན་རྒྱ་ནག་གི་བྱང་ཤར་ཞིང་ཆེན་ཧེ་ལུན་ཅང་དང་ནུབ་བྱང་ས་ཁུལ་གྱི་ཤིན་ཅང་དེ་བཞིན་ནང་སོག་དང་ཀན་སུའུ་མཚོ་སྔོན་སོགས་སུ་གནམ་གཤིས་ཚ་གྲང་ཀོར་ཐིག་མན་གྱི་བཞི་བཅུའི་འོག་ལ་མར་ཟག་སྲིད་པ་བཤད་ཡོད་ཀི་བོད་ཁུལ་གྱི་གཞིས་ཀ་རྩེ་དང་ཉིང་ཁྲི་ཁུལ་ལ་གངས་ཆེན་བབས་པ་དང་འཁྱགས་པ་ཆགས་པ་མཐོང་ལམ་མི་གསལ་བ་སོགས་ཀྱི་རྐྱེན་པས་རྒྱལ་ཡོངས་དང་ཞིང་ཆེན་ལམ་ཆེན་ཁག་ཟིག་སྒོ་བརྒྱབ་བཏང་ཟིག། ཨ་མེ་རི་ཀས་ཐེ་ཝན་ལ་ཆེས་ཡར་ཐོན་གྱི་དམག་འཁྲུག་ལ་མཁོ་བའི་འཕྲུལ་ཆས་མ་གནས་ཨ་སྒོར་ས་ཡ་སུམ་བརྒྱ་ཚོང་སྒྱུར་བྱས་ཡོད་པ་རེད། དེ་ཡང་རྒྱལ་ས་ཝ་ཤིན་ཁྲོན་ནས་རོའེ་ཏི་ས་ལས་ཁང་གིས་ཁ་སང་སྤེལ་བའི་གནས་ཚུལ་ནང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་ཐེ་ཝན་གྱི་བདེ་སྲུང་ལས་དོན་ཡར་རྒྱས་གཏོང་ཆེད་ཆེས་ཡར་ཐོན་གྱི་དམག་འཁྲུག་ལ་མཁོ་བའི་འཕྲུལ་ཆས་མ་གནས་ཨ་སྒོར་ས་ཡ་སུམ་བརྒྱ་གནང་གཏན་འཁེལ་བའི་སྐོར་ཨ་རིའི་ཟུར་ལྔ་ཐོག་ཁང་དམག་དོན་ལས་ཁང་གིས་འགྲེལ་བརྗོད་བྱས་ཡོད་ཀི། ཨ་མི་རི་ཀའི་ཁྲིམས་ཐོག་ནས་ཐེ་ཝན་གྱི་བདེ་འཇགས་ལ་སྲུང་སྐྱོབ་བྱ་དགོས་པའི་ཆ་ནས་ཐེ་ཝན་ལ་དམག་དོན་གོ་མཚོན་ཡང་སེ་བཙོང་གི་ཡོད་པ་དང་དེ་ནི་ཨ་མི་རི་ཀ་དང་རྒྱ་ནག་དབར་མི་མཐུན་པའི་ངང་ཚུལ་གྱི་འབྱུང་ཁུངས་ལྟ་བུ་ཞིག་ཡང་ཆགས་ཡོད་པ་རེད། ཨ་རིའི་ཟུར་ལྔ་ཐོག་ཁང་དམག་དོན་ལྷན་ཁང་གི་རྒྱལ་སྲུང་མཉམ་འབྲེལ་ལས་ཁང་གིས་ཨ་རིས་ཐེ་ཝན་ལ་གོ་མཚོན་བཙོང་རྒྱུ་དེ་ནི་ཐེ་ཝན་གྱི་དམག་དོན་བཀོད་སྒྲིག་དང་སྟངས་འཛིན། འབྲེལ་ལམ་དང་རྩིས་འཁོར། སི་བཞི་ཡི་གནས་ཚུལ་ལ་རྒྱབ་སྐྱོར་བྱ་ཆེད་ཡིན་པ་འགྲེལ་བརྗོད་གནང་ཡོད་ཀི། ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་ཨ་མི་རི་ཀས་ཐེ་ཝན་ལ་དམག་དོན་ཆེད་གོ་མཚོན་བཙོང་བ་དེས་ཟུང་འབྲེལ་གྱི་ཐོག་ནས་རྒོལ་འཛིང་དང་སྟངས་འཛིན་གྱི་འཐབ་ཇུས་ནུས་པ་ལྡན་པ་ཡོང་རྒྱུར་ཕན་ཐོགས་ཡོང་ངེས་ཡིན་པ་གསུངས་ཡོད་ཀི། དེ་བཞིན་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་རྒྱ་ནག་དམར་ཤོག་གཞུང་གིས་ཐེ་ཝན་མཚོ་གླིང་སྒང་ལ་ཡང་སེ་དྲག་པོའི་དམག་མིའི་ལས་འགུལ་སྤེལ་ནས་ཨ་མི་རི་ཀ་ལ་ཡང་ཉེན་ཁ་ཆེན་པོ་བཟོས་ཡོད་པ་རེད་ཅེས་བཤད་ཡོད་ཀི། ཨ་རིས་ཐེངས་འདིའི་གོ་མཚོན་འཚོང་རྒྱུ་དེ་ནི་ཟླ་བ་གཅིག་ཙམ་གྱི་ནང་ཚུད་དུ་བཙོང་ཐུབ་རྒྱུའི་རེ་བ་བཅངས་ཡོད་པ་དང་ཐེ་ཝན་གྱིས་ཨ་མི་རི་ཀས་དམག་དོན་ལ་རྒྱབ་སྐྱོར་བྱས་པར་ཐུགས་རྗེ་ཆེ་ཞེས་ཞུས་ཡོད་ཁུལ་ཨ་རིའི་ཕྱི་སྲིད་ལྷན་ཁང་གིས་གྲོས་ཚོགས་ལ་སྙན་སེང་ཞུས་རྗེས་གོ་མཚོན་འཚོང་རྒྱུ་དེ་འགོ་བཙུགས་རྒྱུ་ཡིན་པ་རེད་ལ། རྒྱ་ནག་ལ་དོགས་ཟོན་བྱེད་རྒྱུའི་ཆེད་དུ་ཉི་འོང་དང་ལྷོ་ཤར་ཨེ་ཞི་ཡའི་མཐུན་ཚོགས་རྒྱལ་ཁབ་ཚོར་སྲུང་སྐྱོབ་འབྲེལ་ལམ་ཡར་རྒྱས་གཏོང་རྒྱུའི་འཆར་གཞི་ཡོད་ཁུལ། དེ་ཡང་ལྷོ་ཤར་ཨེ་ཞི་ཡའི་མཐུན་ཚོགས་རྒྱལ་ཁབ་ཁག་དང་ཉི་ཧོང་གི་དབུ་ཁྲིད་རྣམས་མཚོ་ཐོག་སྐྱེལ་འདྲེན་བདེ་འཇགས་མཉམ་ལས་ཀྱི་ལས་དོན་ཡར་རྒྱས་གཏོང་རྒྱུའི་མོས་མཐུན་བྱ་རྒྱུ་ཡིན་པའི་སྐོར་ལྷོ་རྒྱ་ནག་གི་རྒྱ་མཚོའི་ནང་གི་ཛ་དྲག་གི་གནས་སྟངས་ཇེ་ཆེར་འགྲོ་བའི་དཀའ་ངལ་སེལ་ཐབས་ཐད་ལ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་རེས་གཟའ་སྤེན་པའི་ཉིན་འགོ་བཙུགས་གནང་བའི་ཉི་ཧོང་དང་ལྷོ་ཤར་ཨེ་ཞི་ཡའི་མཐུན་ཚོགས་རྒྱལ་ཁབ་ཀྱི་དབུ་ཁྲིད་ཚོའི་ལྷན་ཚོགས་ཀྱི་སྤྱི་བསྒྲགས་ཟིན་བྲིས་ཤིག་ཧྥ་རན་སི་གསར་ལས་ཁང་ལ་ལག་སོན་བྱུང་བའི་ནང་བཀོད་ཡོད་པ་རེད། དེའི་རྒྱུ་མཚན་ནི་རྒྱ་ནག་གཞུང་གིས་རྒྱལ་ཁབ་གཞན་དང་བདག་དབང་གི་རྩོད་གཞི་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་སྐྱེལ་འདྲེན་གྱི་མཚོ་ལམ་ཧ་ལམ་མང་ཆེ་བ་རྒྱ་ནག་ལ་བདག་དབང་ཡོད་པ་བཤད་བཞིན་ཡོད་པ་དང་མཚོ་ལམ་དེ་ནི་རྒྱལ་སྤྱིའི་ཚོང་ལམ་ལྟེ་གནས་ཤིག་ཀྱང་ཡིན་པར་བརྟེན་རྒྱ་ནག་གཞུང་གིས་རྩོད་གཞི་ཅན་གྱི་རྒྱ་མཚོའི་ཐོག་ལ་འཛིན་པའི་བཙན་འཛུལ་གྱི་བྱ་སྤྱོད་ཤུགས་ཆེ་རུ་གཏོང་བཞིན་པ་དེ་ཡིས་ལྷོ་རྒྱ་ནག་རྒྱ་མཚོ་གི་མཐའ་འཁོར་དུ་གནས་པའི་རྒྱལ་ཁབ་ཁག་དང་དེ་བཞིན་ཨ་མེ་རི་ཀ་བཅས་ལ་ཁོང་ཁྲོ་བསླངས་ཡོད་པ་རེད། ཨ་མེ་རི་ཀའི་ཉེ་བའི་མཐུན་གྲོགས་རྒྱལ་ཁབ་ཉི་ཧོང་གཞུང་ཕྱོགས་ནས་ཀྱང་ལྷོ་རྒྱ་ནག་གི་རྒྱ་མཚོའི་ས་ཆའི་བདག་དབང་རྩོད་ལེན་བྱེད་བཞིན་པ་དང་ཆབས་ཅིག་རྒྱ་ནག་གཞུང་གིས་བདག་དབང་གི་རྩོད་གཞི་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་ནང་དུ་དམག་དོན་གཞི་རྒྱ་ཆེ་རུ་གཏོང་བཞིན་པའི་ཁར་རྒྱ་ནག་གཞུང་གིས་ལྷོ་ཀོ་རི་ཡ་དང་ཨོ་སི་ཁྲུ་ལི་ཡས་གཙོས་པའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་ནང་གི་རྒྱལ་ཁབ་ཁག་དང་སྲུང་སྐྱོབ་ཀྱི་མཉམ་ལས་གོང་འཕེལ་གཏོང་རྒྱུ་སྔོན་ཚུད་ནས་འགོ་བཙུགས་ཡོད་པ་རེད། ཧྥ་རན་སི་གསར་འགྱུར་ལས་ཁང་ལ་ལག་སོན་བྱུང་བའི་ཉི་ཧོང་དང་ལྷོ་ཤར་ཨེ་ཞི་ཡའི་མཐུན་ཚོགས་རྒྱལ་ཁབ་ཚོའི་དབུ་ཁྲིད་རྣམ་པས་ད་རེས་གཟའ་མཇུག་ཏུ་མཇུག་སྒྲིལ་གནང་རྒྱུའི་ལྷན་ཚོགས་ཀྱི་མཇུག་བསྡོམས་སྤྱི་བསྒྲགས་ཀྱི་ཟིན་ཐོ་དེའི་ནང་དུ། ཉི་ཧོང་དང་ལྷོ་ཤར་ཨེ་ཞི་ཡའི་མཐུན་ཚོགས་རྒྱལ་ཁབ་ཚོས་ལྷོ་རྒྱ་ནག་རྒྱ་མཚོའི་མཚོ་ཐོག་སྐྱེལ་འདྲེན་སྲུང་སྐྱོབ་ཀྱི་ལས་དོན་མཉམ་ལས་གནང་རྒྱུ་བརྩིས་པའི་རྒྱལ་ཁབ་རྣམས་ཀྱི་སྲུང་སྐྱོབ་མཉམ་ལས་ལས་དོན་གྱི་ནུས་ཤུགས་ཆེ་རུ་གཏོང་རྒྱུའི་ཁས་ལེན་གནང་ཡོད་པ་རེད། ད་དུང་ཉེ་ཆར་རེས་གཟའ་ལྷག་པའི་ཉིན་ལ་ཉི་ཧོང་གཞུང་གིས་ཉེ་ཆར་ལྷོ་རྒྱ་ནག་རྒྱ་མཚོའི་ཐོག་ཧྥེ་ལི་པེན་གྱི་ཉ་འཛིན་མཁན་ཚོར་དགོས་མཁོའི་བཟའ་བཅའ་དང་ཁོང་ཚོའི་གྲུ་གཟིངས་ཀྱི་རྡོ་སྣུམ་སྐྱེལ་འདྲེན་བྱེད་མཁན་གྱི་ཧྥེ་ལི་པེན་གྱི་གྲུ་གཟིངས་ལ་རྒྱ་ནག་གཞུང་གི་གྲུ་གཟིངས་ཀྱིས་འགོག་རྐྱེན་དང་བཀག་འགོག་བྱས་པའི་ཚབས་ཆེའི་བྱ་སྤྱོད་དེ་ནི་ཧ་ཅང་གི་སེམས་ཁྲལ་བྱེད་དགོས་པ་ཟིག་རེད་ཅེས་ནན་གྱིས་བཤད་ཡོད་ཁུལ། ད་དུང་ཕྱི་ཟླ་བཅུ་གཅིག་པའི་ནང་དུ་ཧྥི་ལི་པིན་གྱི་སྲིད་འཛིན་ཉི་ཧོང་དུ་འཚམས་འདྲིར་ཕེབས་སྐབས་ཉི་ཧོང་གཞུང་གིས་ཧྥི་ལི་པིན་ལ་མཚོ་ཐོག་གྲུ་གཟིངས་ཉོ་རྒྱུ་དང་མཚོ་ཐོག་ནས་གཞན་གྱི་གྲུ་གཟིངས་མཐོང་ཐུབ་པའི་འཕྲུལ་ཆས་མཁོ་སྤྲོད་བྱ་རྒྱུའི་ཁས་ལེན་གནང་བ་མ་ཟད་རྒྱལ་ཁབ་གཉིས་པོའི་མཚོ་ཐོག་གི་བདག་དབང་གི་ས་ཆའི་ཐོག་ལ་དམག་དཔུང་འགྲེམ་སྤེལ་ཡོང་རྒྱུའི་ཐད་ལ་བཀའ་བསྡུར་གནང་བཞིན་ཡོད་པ་རེད། རྒྱ་ནག་གཞུང་གིས་ཕྱི་རྒྱལ་དུ་གནས་སྡོད་བྱེད་མཁན་རྒྱ་ནག་གཞུང་དང་ཆབ་སྲིད་ཀྱི་ལྟ་སྤྱོད་མི་མཐུན་མཁན་གྱི་ཧོང་ཀོང་བ་ཟུར་འདོན་བྱས་པ་རྣམས་འཛིན་བཟུང་བྱེད་ཐབས་སུ་གནས་ཚུལ་མཁོ་སྤྲོད་བྱེད་མཁན་ལ་དངུལ་གྱི་བྱ་དགའ་སྤྲོད་རྒྱུ་ཡིན་པ་བཤད་ཡོད་ཁུལ། དེ་ཡང་རྒྱ་ནག་གཞུང་དང་ཆབ་སྲིད་ཀྱི་ལྟ་བ་མི་མཐུན་མཁན་ཧོང་ཀོང་བ་ཕྱི་རྒྱལ་དུ་གནས་སྡོད་བྱེད་མཁན་ཟུར་འདོན་བྱས་པ་རྣམས་འཛིན་བཟུང་བྱེད་ཐུབ་པའི་ཆེད་དུ་རྒྱ་ནག་གཞུང་གིས་དངུལ་གྱི་བྱ་དགའ་སྤྲོད་རྒྱུའི་བཀོད་ཁྱབ་བཏང་བ་དེའི་ཐོག་ལ་ཕྱིའི་རྒྱལ་ཁབ་ཀྱི་གཞུང་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་སྐྱོན་བརྗོད་དྲག་པོ་བྱས་ཡོད་པ་རེད། དེ་ནི་རྒྱ་ནག་གཞུང་གིས་ཧོང་ཀོང་དུ་གཏན་འབེབས་བྱས་པའི་རྒྱ་ནག་རྒྱལ་ཡོངས་བདེ་འཇགས་ཁྲིམས་ཟེར་བ་འགལ་འཛོལ་བྱེད་མཁན་གྱི་ནག་ཉེས་ཕོག་པའི་རྒྱ་ནག་གཞུང་དང་ཆབ་སྲིད་ལྟ་བ་མི་མཐུན་མཁན་ཧོང་ཀོང་བ་བཅུ་གསུམ་ཕྱི་རྒྱལ་དུ་ཡོད་པ་དེ་དག་འཛིན་བཟུང་ཐུབ་ཐབས་སུ་གནས་ཚུལ་མཁོ་འདོན་བྱེད་མཁན་ལ་ཧོང་ཀོང་གི་སྒོར་ལོར་ས་ཡ་གཅིག་གམ་ཨ་སྒོར་འབུམ་གཅིག་དང་ཉིས་ཁྲི་བརྒྱད་སྟོང་གི་བྱ་དགའ་སྤྲོད་ཀྱི་ཡིན་པ་བཤད་འོག་གི་རྒྱ་ནག་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་མའོ་ཉིང་གིས་ཕྱིའི་རྒྱལ་ཁབ་ཀྱི་སྐྱོན་བརྗོད་ལ་རྒྱ་ནག་གཞུང་གིས་ངོས་ལེན་བྱེད་ཀྱི་མ་རེད་འཛིན་བཟུང་བྱ་རྒྱུའི་བཀོད་ཁྱབ་དེ་ནི་དགོས་གལ་ཆེ་བ་དང་བདེན་པ་ར་སྤྲོད་བྱས་པ་ཞིག་དང་ཁྲིམས་ལུགས་ལ་ཐེ་ཇུས་བྱེད་མཁན་གཞུང་ཁག་ཚོར་མཐའ་གཅིག་ཏུ་ངོ་རྒོལ་ཡོད་ཚུལ་བཤད་འོག་གི། རྒྱ་ནག་གཞུང་གིས་ཐའེ་ཝན་གྱི་འོས་བསྡུ་ལ་ཐེ་ཇུས་བྱས་ན་མི་འགྲིག་ཟེར་ཨ་མི་རི་ཀས་ཉེན་བརྡ་བཏང་འོག་གི། དེ་ཡང་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་ཨ་མི་རི་ཀས་ཐོན་ལ་ཉེ་བའི་ཐའེ་ཝན་སྲིད་འཛིན་གྱི་འོས་བསྡུར་རྒྱ་ནག་གཞུང་གི་ཕྱོགས་ནས་ཐེ་ཇུས་བྱ་རྒྱུ་མེད་པའི་ཉེན་བརྡ་བཏང་བ་དང་ཆབས་ཅིག་ཏུ་ཕྱོགས་ཚང་མའི་སྤྱོད་ཚུལ་ཐད་ལ་འགན་འཁྲི་འཁུར་དགོས་པའི་འབོད་སྐུལ་ཡང་གནང་ཡོད་པ་རེད། ཐའེ་ཝན་གྱི་འོས་བསྡུ་ཆེན་མོ་དེ་ནི་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་སྤེལ་རྒྱུ་ཡིན་པ་དང

ཟླ་བ་རྗེས་མ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་དམངས་གཙོའི་རང་དབང་ལྡན་པའི་ཐའེ་ཝན་གླིང་ཕྲན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོའི་ནང་ཡུལ་དེའི་སྲིད་འཛིན་དང་གྲོས་ཚོགས་འཐུས་མི་བཅས་གསར་དུ་འོས་འདེམས་གནང་གི་ཡོད་པར་བརྟེན་ད་ལྟ་ཐའེ་ཝན་ནང་སྲིད་དོན་ཚོགས་པ་ཁག་གི་བར་འགྲན་རྩོད་དེ་ཚ་ཚ་འུར་འུར་ངང་སྤེལ་བཞིན་པ་རེད་ལ། ཐེངས་འདིའི་ཐའེ་ཝན་གྱི་འོས་འདེམས་ནང་གཙོ་བོའི་ཆབ་སྲིད་ཚོགས་པ་གསུམ་གྱིས་འགྲན་རྩོད་བྱེད་བཞིན་པ་དེ་ནི

དེ་ཡང་ཐའེ་ཝན་ནང་བཅའ་སྡོད་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ནས་ཐའེ་ཝན་ནང་གི་སྲིད་དོན་ཚོགས་པ་ཁག་གི་སྲིད་འཛིན་འོས་མི་དང་བཅས་པའི་གནས་སྟངས་ཐད་ངོ་སྤྲོད་གནང་དོན། ཐའེ་ཝན་གྱི་ད་འོས་བསྡུ་ཆེན་པོ་གཙོ་བོ་སྲིད་འཛིན་དང་སྲིད་འཛིན་གཞོན་པ་དེ་ནང་བཞིན་གྱི་ཐའེ་ཝན་གྲོས་ཚོགས་འཐུས་མི་གྱི་འོས་བསྡུ་དེ་རྗེས་མ་ལོ་ཡི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ལ་འོས་བླུག་ཡག་གི་དུས་ཚོད་དུ་འཁེལ་འགྲོ་གི་ཡོད་རེད། ཨ་ནི་ད་ལྟ་ཕྱོགས་ཡོངས་ནས་ད་འོས་བསྡུ་གྱི་ཁྱབ་བསྒྲགས་ཆབ་སྲིད་ཚོགས་པ་ཕན་ཚུན་ཁག་གི་བར་གྱི་འགྲན་བསྡུར་དེ་ཤུགས་ཆེན་པོ་ཞིག་འབྱུང་འགྲོ་གི་ཡོད་རེད། དེ་ཡིན་དུས་ཐའེ་ཝན་འོས་བསྡུ་གི་གནས་སྟངས་དེ་ད་ལྟའི་ཆ་ལ་ཞུས་པ་ཡིན་ན་ད་ལྟ་གཞུང་འཛིན་ཚོགས་པ་དེ་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པ་གི་སྲིད་འཛིན་གྱི་ད་འོས་མི་གཉིས་རེད་དེ་ཡང་ནང་བཞིན་གྱི་ཕྱོགས་འགལ་ཚོགས་པ་ནང་ནས་ཨ་ནི་གོ་མིན་ཏང་གི་ཕྱོགས་ཀྱི་སྲིད་འཛིན་དང་སྲིད་འཛིན་གཞོན་པ་གི་འོས་མི་དེ་ནི་ད་ལྟ་དེ་ཆབ་སྲིད་ཚོགས་པ་གསར་པ་མིན་ཀྲུང་ཏང་ནང་ནས་ད་འབེལ་མོ་དམངས་གཙོ་ཚོགས་པ་ལབ་དགོས་རེད་པ་དེ་འདྲ་གི་ཨ་ནི། འོས་མི་ཁག་གསུམ་ཆབ་སྲིད་ཚོགས་པ་ཁག་གསུམ་ཙམ་གྱི་ཨ་ནེ་འོས་འདེམས་ད་ལྟ་ཁྱེད་ཆགས་བསྡད་ཡོད་རེད་ཨ་ནེ་ཡོངས་གྲགས་དེ་ག་རེ་བྱ་དགོས་ཞུས་པ་ཡིན་ན་ད་ལྟ་གི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་དེ་གི་ཆབ་སྲིད་ངོ་མ་དེ་ཨ་རི་དང་ཡུ་རོབ་གཙོས་པའི་ཨ་ནེ་རང་དབང་དམངས་གཙོ་གི་མཉམ་དུ་ཨ་ནེ་མཉམ་འབྲེལ་བྱས་ཏེ་ཨ་ནེ་ཐའེ་ཝན་སོ་སོ་ཨ་ནེ་ཅི་ཀོ་ལ་དང་དཔལ་འབྱོར་བཀའ་བློན་ཁང་ལ་ཤུགས་ཆེན་པོ་བཟོས་ཏེ་ཐེ་ཝན་གྱི་ཞི་བདེ་སྲུང་སྐྱོབ་བྱེད་དགོས་པ་དང། ཨ་ནེ་རྒྱ་ནག་དམར་ཤོག་གི་དམག་འདི་ཚོ་ཡོང་མ་ཐུབ་བར་བཙན་འཛུལ་བཟོ་མ་ཐུབ་བར་བཟོ་དགོས་སའི་སྲིད་ཇུས་དེ་ཆགས་བསྡད་ཡོད་རེད། ད་གོ་མིན་ཏང་འདྲ་པོ་ཅིག་ཆགས་བཞག་པ་ཡིན་ན་ད་མང་ཆེ་བ་ད་ཅི་རྒྱ་ནག་ལ་མགོ་བཏགས་ཞུས་ཚར་འདྲ་པོ་ཅིག་གི་ངོ་བོ་ལ་ངོས་འཛིན་བཟོ་དགོས་རེད་ཁོ་རང་ཚོ་གིས་རྒྱ་ནག་མཉམ་དུ་ལ་དཔེ་དེ

ཐེ་ཝན་ལས་དོན་ཐད་ཀྱི་འགན་འཁུར་བ་ཝང་ཧུའུ་ཉིང་ནས་མཐོ་རིམ་དཔོན་རིགས་ཀྱི་ཚོགས་འདུ་ཞིག་ཏུ་སྡེ་ཁག་སོ་སོ་ནས་ཐེ་ཝན་གྱི་འོས་བསྡུའི་ཐད་གསར་འགྱུར་གླེང་ཕྱོགས་སྤེལ་ཏེ་ཤུགས་རྐྱེན་བཟོ་དགོས་པ་མ་ཟད་དེའི་བདེན་དཔང་རིགས་མི་མངོན་པ་བྱེད་དགོས་ཚུལ་སོགས་བརྗོད་ཡོད་པ་བཀོད་འདུག་བོད་རྒྱའི་གནད་དོན་དབྱེ་ཞིབ་པ་ལྷ་སྡེ་གནམ་ལོ་ཡག་ལགས་ནས་ཐེ་ཝན་གྱི་འོས་བསྡུ་ལ་རྒྱ་ནག་ཕྱོགས་ནས་ཐེ་ཝན་ལས་དོན་ཁང་དང་འཐབ་ཕྱོགས་གཅིག་གྱུར་སོགས་ཕྱོགས་མང་པོ་ནས་ཐེ་ཇུས་བྱེད་བཞིན་པ་གསུངས་བྱུང།

ཨ་ད་འཐུ་ཨ་འདི་གཉིས་ཀ་ཡིན་ན་ད་འཐུ་ཨ་ནུ་ག་རང་བཙན་གི་ག་རང་བཙན་ཨ་ནུ་ག་ཡིན་ཨ་གཉིས་ན་ད་འཐུ་ཨ་མོ་གཉིས་ན་ད་ང་རང་བཙན་ཚོ་འཐུ་ཨ་གཉིས་ཡིན་གྱི་ན་མཉམ་གཅིག་ཨ་ག་གཉིས་ན་བྲེལ་དུ་ང་རེད་ཨ་ད་འཐུ་ཕྱོགས་གཅིག་རེད་ཨ་ནུ་ཕྱོགས་གཞན་གཅིག་ནས་ཡིན་གྱི་ན་ད་ཡི་ད་རྒྱ་ནག་དམར་ཕྱོགས་གཞུང་གི་འཐབ་ཕྱོགས་གཅིག་གྱུར་གྱི་ལས་ཀ་ད་ཧ་ཅང་གི་ཡིན་ཨ་ག་རེད་ཡིན་ན་ད་དཔེ་ཨ་རེད་ད་ནུས་བ་ཆེན་པོ་འདྲ་བོ་ཟིན་ན་རེད་ད་མི་ཆོག་གྱི་མེད་གི་ཡིན་ན་ད་འཐུ་ཨ་ནུ།

ཁྱེད་ཀྱི་གྲོགས་ཁྱེད་ཀྱི་འདུག་ཨ་ད་ཁྱེད་ཀྱི་གྲོགས་ཀྱི་འདི་ཉིན་ན་ད་རྒྱ་ནག་ཏུ་བཏང་ཟེར་འདུག་ན་ད་དེ་ནང་ནས་ཡིན་གྱི་ན་གནས་ཚུལ་རྫུན་མ་མང་པོ་ཞིག་སྤེལ་དགོས་ས་རེད་ད་ད་གནས་ཚུལ་རྫུན་མ་བྱོན་ན་ད་ཆོས་ཀྱི་གནས་ཚུལ་རྫུན་མ་བཟོ་སྟངས་བསྟན་གྱི་ན་ད་བོད་ག་རེ་ད་དཔེ་འཇོག་གྱི་ན་གནས་ཚུལ་ཞིག་སྤེལ་གནང་གྱི་ན་ད་བཅུ་ཐམ་པ་གི་ནང་གི་བདུན་དེ་བདེན་པ་ཞེས་གསུམ་དེ་རྫུན་མ་ཞེས་ད་གང་ལྟར་བསྐྱངས་གྱི་ན་མང་ཚོགས་ལ་ཞེད་སྣང་སློང་ཡ་དང་མགོ་སྐོར་གཏོང་ཡ་དང་ཨ་ནི་ཨོ་ད་འདི་མོ་གི་ཕྱོགས་ཡངས་གྱི་ན་མང་ཅིག་ཡོད་གི་ཡོང་གི། དེ་བཞིན་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་རྒྱ་ནག་ཕྱོགས་ནས་གོ་མིན་ཏང་ལ་རྒྱལ་ཁ་ཐོབ་ཆེད་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་འོས་མི་ལ་ཆེད་དམིགས་ཀྱིས་སྐྱོན་བརྗོད་བྱས་ཏེ་མི་དམངས་ཀྱི་མགོ་གཡོག་ཐབས་བྱེད་བཞིན་པ་གསུངས་བྱུང། རྒྱ་ནག་གིས་ཨན་ཐེ་ཝན་གྱི་འོས་བསྡུ་གི་འགོ་ལ་ཚུར་བཅུག་ཏུ་དང་སིམ་འཛུལ་དང། དེ་བཅུད་གཏུག་ཤུགས་ཆེན་པོ་ཞིག་བཅས་བྱས་ཏེ་ཡོད་པ་དེ་དག་ཨ་མི་རི་ཀ་གི་གཞུང་གིས་དེ་ག་རང་གསུང་དགོས་རེད་ཐེ་ཝན་གྱི་སྲིད་འཛིན་སྲིད་འཛིན་གཞོན་པ་དེའང་ནང་བཞིན་ཕྱི་སྲིད་བློན་ཆེན་ཚང་མས་གི་ད་ནི་ཁ་སང་ད་ལྟ་གསང་བ་གི་བློན་ཆེན་ཆེ་ཤོས་གི་ཡོངས་རྫོགས་གི་ཤུགས་ཆེན་པོ་ཞིག་པོ་འགྲོ་དེ་ཡོད་པ་དེ་གསུངས་སྡོད་ཡ་དེ་དེ་གསུང་དགོས་ཡ་གི་དཔང་རྟགས་དེ་ཕྱོགས་ཁ་ཤས་ནས་ཐོན་དགོས་རེད་ཅི་སྟེ

དེ་བཞིན་འབའ་བ་སྐལ་བཟང་རྒྱལ་མཚན་ལགས་ནས་མུ་མཐུད་དུ་གསུངས་ན་རྒྱ་ནག་གིས་ཐའེ་པེ་གི་སྡེ་དཔོན་སོགས་རྒྱ་ནག་ནང་ལྟ་སྐོར་དུ་མགྲོན་འབོད་བྱས་ནས་མང་ཚོགས་ཀྱི་བློ་ཁ་སྒྱུར་ཐབས་བྱེད་བཞིན་ཡོད་ཟེར། གོ་མིན་ཏང་གིས་དེ་ཁོང་ཚོ་གི་རྒྱལ་ཁ་ཐོབ་ཡག་གི་ཆེད་དུ་ལ། ཐའེ་ཝན་གྱི་ད་ལྟ་དེ་དམའ་རིམ་གི་ནང་ལ་དཔེར་ན་ང་ཚོ་མ་སོང་ནས་གཞིས་ཆགས་ཁག་གི་གཞིས་དཔོན་ཟེར་ཡ་འདྲ་པོ་བརྒྱ་དཔོན་ཟེར་ཡ་འདྲ་པོ་དང་ཐའེ་ཝན་གྱི་ང་ཚོ་ཅིག་ཚུན་ཀྲང་འདྲ་པོ་རེད་ལིས་ཀྲང་ལགས་དེ་ཚོ་དཔེར་ན་ཐའེ་པེ་གྲོང་ཁྱེར་གཅིག་པོ་ལ་ལི་ཀྲང་དེ་འདྲ་དྲུག་བརྒྱ་ཙམ་ཞིག་ཡོད་རེད། དེའི་ནང་ལ་དཔེར་ན་སུམ་ཆ་གཅིག་བརྒྱ་ལྷག་རྒྱ་ནག་ནང་ལ་དཔེར་ན་ཕར་ལྟ་སྐོར་ཁྲིད་གནང་རྒྱུ་ག་དུས་ཡིན་ན་ཡང་ཡུལ་སྐོར་སྤྲོ་འཆམ་ཁྲིད་དེ་རྒྱ་ནག་གཞུང་གིས་ཁོང་ཚོ་ལ་དཔེར་ན་སྣེ་ལེན་ཞུས་གནང་རྒྱུ་འགྲོ་སོང་དེ་ཚོ་དཔེར་ན་ཁྲི་གསུམ་བཞི་བཏང་དགོས་ན་ཁོང་ཚོ་ལ་སྟོང་ཕྲག་ཁ་ཤས་མ་གཏོགས་མི་དགོས་པ་བྱས་ཐ་མ་རྒྱ་ནག་གཞུང་གི་ཁ་ལག་འདྲེས་དོན་དག་རྡོག་རྡོག་དེ་ཨ་ནེ་འོས་ཤོག་བླུག་ཡ་སྐབས་སུ་ཡོངས་རྫོགས་ཀྱིས་གོ་མིན་ཏང་གི་གཞུང་ལ་བླུག་དགོས་ཡ་དེ་གི་ཐུགས་ལ་བཟུང། དེ་ག་ནང་བཞིན་གྱི་ད་ལྟ་དེ་རྒྱ་ནག་ནང་ལ་ཡོད་མཁན་གྱི་ཐེ་ཝན་གྱི་ཚོང་པ་དེ་ཚོ་ལ་མཉམ་དུ་དེ་ནི་ཁོང་ཚོ་ལ་ཞལ་ལག་བལྟས་ཏེ་ཚུར་ཡོང་སྟེ་ཐེ་ཝན་ནང་ལོག་དེ་ནི་གོ་མིན་ཏང་གཞུང་ལ་ཨ་ནེ་འོས་ཤོག་བླུག་དགོས་ཡ་གི་རྒྱ་ལུག་ལོ་སིང་མཛོད་ཅེས་དེ་འདྲ་བྱས་ཏེ་ད་ཆའི་ཐེ་ཝན་གྱི་འོས་བསྡུ་གྱི་ཁྲིམས་ཀྱི་ནང་ལ་ཨ་ནེ་དེ་འདྲ་བྱས་ནས་ཁྲིམས་དེ་དམ་པོ་ཡོད་རེད་བྱས་ཡིན་ནའི་ཡང་རྒྱ་ནག་གཞུང་གིས་ཕྱོགས་ཚང་མ་གི་ནང་ལ་དེ་འདྲ་གི་སིམ་འཛུལ་བྱས་ཏེ་ཐེ་ཝན་གི་འོས་བསྡུ་ལ་ཇུས་གཏོགས་ཆེན་པོ་གཅིག་བྱེད་བསྡད་ཡོད་པ་དེ་མི་མང་པོ་དེང་སང་དེ་ཁྲིམས་ཁང་རེད་དེ་ག་ནང་བཞིན་ཞིབ་དཔྱོད་ལས་ཁང་གིས་སྐད་བཏང་སྟེ་སྐད་ཆ་འདྲི་དང་འདྲི་བཞིན་པ་རེད་དེ་འདྲ་ཡིན་དུས་ད་ལྟ་ཐའི་པེ་གཅིག་པུ་མ་ཚད་པ་ཨ་ནེ་ཐེ་ཝན་གི་ས་གནས་མང་པོ་གཅིག་ནང་ལ་ཨ་ནེ་གནས་ཚུལ་དེ་བྱུང་བསྡད་ཡོད་རེད།

གསན་མཁན་རྣམ་པ་དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུས་ཁྱེད་ཚོས་གསན་པར་བྱུང་མི་ཚོ་གི་བཀའ་དྲིན་ཆེ་ཞུ་གི་ཡོད་ལེ་ཚན་རྗེས་མར་ང་ཚོ་སླར་ཡང་མཇལ་ཡོང་ད་བདེ་མོ་བྱོས། གསན་མཁན་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གི་ཨ་མདོ་ཁུལ་གི་ལས་རིམ་རྒྱང་སྲིང་ཞུས་ཚར་བ་ཡིན་དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་དང